འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
དེ་རིང་ནི་རྒྱལ་སྤྱིའི་ཡོ་ག་ཉིན་མོ་ཡིན་པར་བརྟེན་ནས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང་ལ། ཡོ་གའམ། རྣལ་འབྱོར་གྱི་ལུས་སྦྱོང་གིས་མིའི་འཕྲོད་བསྟེན་ལ་ཕན་ཐོགས་ཅི་འདྲ་བྱེད་རྒྱུ་ཡོད་པའི་སྐོར་གྱི་ལེ་ཚན་ཞིག་རྩོམ་སྒྲིག་ཞུ་གི་ཡོད། དེ་ཡང་དང་པོར་རྒྱལ་སྤྱིའི་ཡོ་ག་ཉིན་མོ་དེ་ཅི་འདྲ་བྱས་ནས་བྱུང་བ་ཡིན་པའི་སྐོར་ལ་ངོ་སྤྲོད་མདོར་བསྡུས་ཤིག་ཞུ་རྒྱུ་ཡིན། རྒྱལ་སྤྱིའི་ཡོ་ག་ཉིན་མོ་འདི་བཞིན་ལོ་གསུམ་གོང་དུ་འགོ་བཙུགས་པའི་རྒྱལ་སྤྱིའི་ཉིན་མོ་ཞིག་རེད། སྤྱི་ལོ་ཉིས་སྟོང་བཅུ་བཞི་ལོར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཉིན་མོ་འདི་རྒྱལ་སྤྱིའི་ཡོ་ག་ཉིན་མོ་ལ་སྲུང་བརྩི་ཞུ་རྒྱུའི་སྤྱི་མོས་ཀྱི་ཐག་གཅོད་བྱུང་ཡོད་པ་དང། ལས་འགུལ་དེ་སྤེལ་མཁན་རྒྱ་གར་གྱི་སྲིད་བློན་ན་རེན་དྲ་མོ་དི་གྱིས་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་གཅིག་ཉིན་མོ་དེ་བདམས་ཡོད་པ་རེད། སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་གཅིག་ཉིན་མོ་དེ་ནི་ས་གོ་ལའི་བྱང་ངོས་ཀྱི་ངོས་སུ་ལོ་གཅིག་གི་རིང་ལ་ཉི་མ་ཆེས་རིང་ཤོས་ཅིག་ཆགས་རྒྱུ་ཡོད་པར་བརྟེན་ནས་སྲིད་བློན་མོ་དི་གྱིས་ཉིན་དེ་བདམས་པ་ཞིག་རེད་འདུག་དེ་ལྟར་སྤྱི་ལོ་ཉིས་སྟོང་བཅུ་བཞི་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་བདུན་ཉིན་རྒྱལ་ཚོགས་ནང་གཏན་འབེབས་བྱས་པའི་རྗེས་སུ། སྤྱི་ལོ་ཉིས་སྟོང་བཅོ་ལྔ་ལོའི་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་གཅིག་ཉིན་ཐེངས་དང་པོར་སྲུང་བརྩི་ཞུས་པ་རེད། ཡོ་ག་ཟེར་བ་འདི་བོད་ཀྱི་སྐད་ནང་ལ་རྣལ་འབྱོར་རམ། ལུས་སྦྱོང་ཟེར་བའི་ཐ་སྙད་ཡོད་པ་དང། སྲོལ་རྒྱུན་དུ་བོད་ནང་ལ་འདི་ནི་ཆོས་ཉམས་ལེན་པ་རྣམས་ཀྱིས་གསང་བའི་ཐོག་ནས་ཉམས་ལེན་གནང་གི་ཡོད་པར་བརྟེན་ནས། མང་ཚོགས་ནང་ལ་དར་མེད་པ་ཅིག་རེད་འདུག་འོན་ཀྱང་རྒྱ་གར་ནང་ལ་རྒྱ་གར་གྱི་རི་ཁྲོད་པ་སོགས་ཆོས་པ་ཚོ་ཡིས། ཕྱིས་སུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ནང་ལ་ནུབ་ཕྱོགས་སུ་དར་སྤེལ་བཏང་པའི་རྗེས་སུ། འདི་མི་དཀྱུས་མ་རྣམས་ཀྱིས་ཉམས་ལེན་བྱེད་རྒྱུ་འགོ་ཚུགས་ཡོད་པ་དང། དེ་ཡང་གཙོ་ཆེ་བ་ཕྱི་ཡི་ལུས་ཀྱི་སྦྱོང་བ་ལ་དམིགས་འཛུགས་ཤུགས་ཆེན་བྱས་པའི་སྲོལ་དར་བ་ཞིག་རེད་འདུག་སྤྱིར་གོང་དུ་ཞུས་པ་ལྟར་སྲོལ་རྒྱུན་དུ་ཡོ་ག་འདི་བཞིན་ཆོས་ཕྱོགས་ཀྱི་ཉམས་ལེན་གནང་མཁན་ཚོས་སྤྱོད་པའི་ལུས་ཀྱི་སྦྱོང་བ་ཞིག་ཡིན་ན་ཡང། ད་ལྟ་ནུབ་ཕྱོགས་ཀྱི་ཚན་རིག་པ་ཚོ་ཡིས། ཡོ་ག་ཡིས་འཕྲོད་བསྟེན་ཐོག་ལ་ཕན་ཐོགས་ཅི་འདྲ་ཡོང་གི་ཡོད་པའི་ཐད་ལ་ཉམས་ཞིབ་བྱེད་འགོ་བཙུགས་པ་དང་མུ་མཐུད་ནས་བྱེད་ཀྱི་ཡོད་པ་ཞིག་ཡིན་ཅིང། ཁོང་ཚོ་ཡིས་འདི་ནི་འཕྲོད་བསྟེན་ཡར་རྒྱས་གཏོང་མཁན་དང་ལུས་ཀྱི་ན་ཟུག་མེད་པར་བཟོ་མཁན། ན་ཚ་ཁག་ལུས་ཀྱི་ཉེ་འཁྲིས་སུ་འཁོར་མི་འཇུག་མཁན་གྱི་ལུས་སྦྱོང་ཞིག་ཡིན་པའི་སྐད་ཆ་ཤོད་འགོ་བཙུགས་ཀྱི་ཡོད་པ་རེད། ཡོ་ག་ཇོར་ནར་རམ་ཡོ་ག་ཡི་ཉིན་དེབ་ཟེར་བའི་ཨ་མི་རི་ཀའི་ཡོ་གའི་སྐོར་གྱི་དུས་དེབ་ནང་ལ་བཀོད་པའི་རྩོམ་ཡིག་ཞིག་ནང་ལ། རྩོམ་པ་པོ་སྨན་པ་ཊི་མོ་ཐི་མེ་ཁལ་གྱིས་རང་གི་མྱོང་ཚོར་བྲིས་པ། ངས་སྤྱི་ལོ་ཉིས་སྟོང་གཉིས་ལོ་ལ་ང་རྒྱ་གར་ནང་ལ་ཡོ་ག་ཐེ་ར་པི་འམ་ཡོ་གའི་བཅོས་ཐབས་སྐོར་ལ་སྦྱོང་པར་མ་འགྲོ་གོང་དུ་ངའི་ལག་གཡས་པ་ལ་ཚོར་བ་དེ་ཙམ་མེད་པའི་གནས་སྟངས་ཅིག་ཡོད། ངས་ཐོག་མར་འདི་ཀླད་པ་དང་འབྲེལ་བ་ཡོད་པར་ངོས་བཟུང་བ་ཡིན་ཏེ། རྗེས་སུ་ལྟ་དུས་དེ་རྩ་དང་འབྲེལ་བ་ཞིག་རེད་འདུག་དེ་རྗེས་རྒྱ་གར་ནང་ཡོ་གའི་བརྒྱུད་ནས་བཅོས་ཐབས་བྱེད་མཁན་མང་པོ་ཞིག་ཐུག་བྱུང་ཞེས་བརྗོད་ཡོད་པ་རེད། ཁོང་གིས་མུ་མཐུད་ནས་བྲིས་པ་ལྟར་ན། ཁོང་གིས་རྒྱ་གར་ནང་ལ་བསྐྱོད་ནས་ཡོ་གའི་ཉམས་ལེན་བྱས་པའི་རྗེས་སུ་ལུས་ཀྱི་ན་ཚ་དེ་མེད་པར་ཆགས་པ་དང། རྩོམ་ཡིག་དེ་བྲིས་པའི་སྐབས་སུ་ཡོ་ག་བྱས་ནས་ལོ་གཅིག་སོང་ཡོད་ཀྱང། དེའི་རིང་ལ་ན་ཚ་དེ་སླར་ཡང་ནམ་ཡང་སླེབས་མེད་པར་འགྲེལ་བརྗོད་བྱས་འདུག་གཤམ་ལ་ཡོ་ག་ཡིས་འཕྲོད་བསྟེན་ལ་ཕན་ཐོགས་ཡོད་པའི་གནས་ཚུལ་མང་པོ་ཡོད་པའི་གྲས་ནས་གོང་ཞུས་ཡོ་ག་ཡི་དུས་དེབ་ཐོག་ལ་སྤེལ་བའི་རྩོམ་ཡིག་ནང་ནས་དོན་ཚན་ཁག་སུམ་ཅུ་སོ་བརྒྱད་བྲིས་འདུག་པ་དེ་ནས་ཕྱོགས་སྒྲིག་ཞུ་གི་ཡོད། དེ་ཡང་དང་པོ་ལུས་ཀྱི་མཉེན་ལྕུག་བཟང་དུ་འགྲོ་བ། ལུས་ཀྱི་མཉེན་ལྕུག་ཡག་ཏུ་འགྲོ་བ་དེ་ཡོ་ག་བྱེད་དུས་དུས་ཚོད་རིང་པོ་མ་སོང་གོང་ནས་ཤེས་ཚོར་ཡོང་གི་ཡོད་པ་ཅིག་རེད། དེ་ནས་རིམ་གྱིས་ལུས་ལ་ཡོད་པའི་ན་ཟུག་ཙག་ཙིག་ཡལ་འགྲོ་བའི་ཚོར་བ་ཡོང་བ་དང། ལུས་དྲང་པོ་ཆགས་པ་དང་མཉམ་དུ་མཚང་ར་དང་ཚིགས་གཞི་ལྷུག་ཏུ་འགྲོ་བ། སྒྱིད་རྩ་ལྷུག་ཏུ་འགྲོ་བ། སྒལ་ཚིགས་སྲོང་དུ་འགྲོ་བ་དང། སྒལ་པ་ན་ཟུག་མེད་པ་ཆགས་པ། རུས་ཚིགས་བར་གྱི་ཨ་ཁྲོམ་དང་རུས་པའི་ཕྱི་ཡི་ཤ་ཁུག་མཉེན་ལྕུག་ཡར་རྒྱས་འགྲོ་བ་སོགས་ཡོང་གི་ཡོད་པ་ཅིག་རེད། གཉིས་པ། ཤ་ཁུག་གི་ནུས་པ་ཆེ་རུ་འགྲོ་བ། ཤ་ཁུག་ཚགས་དམ་དུ་འགྲོ་བ་དེ་ཡིས་ལུས་ཀྱི་གཟུགས་དབྱིབས་བཟང་དུ་འགྲོ་བ་ཙམ་མ་ཚད་འཕྲོད་བསྟེན་གྱི་ཐད་ནས་བཤད་ན་ཡང། སྒལ་པ་མི་ན་བ་སོགས་ལ་ཕན་གྱི་ཡོད་པ་མ་ཚད། བརྡབ་སྐྱོན་བྱུང་ན་རུས་པ་ལ་སྐྱོན་མི་ཡོང་བར་ཕན་པ་སོགས་ཀྱི་ཕན་ཐོགས་ཡོད་པ་ཞིག་རེད། ཡོ་ག་ཡིས་ཤ་འགུལ་གྱི་ནུས་པ་ཆེ་རུ་གཏོང་བ་མ་ཚད། མཉེན་ལྕུག་ཆེ་རུ་གཏོང་བ། ལུས་སྲ་ཚུགས་ཡག་ཏུ་འགྲོ་བ་སོགས་ལ་ཕན་གྱི་ཡོད་པ་རེད། འདི་ནི་སྤྱིར་བཏང་གི་ལུས་རྩལ་རྩེད་པ་དང་འདྲ་གི་མེད་པར་བརྟེན་ནས། ལུས་རྩལ་ཁང་ནང་ལ་ལུས་རྩལ་རྩེད་དུས་ཤ་འགུལ་རྒྱས་པ་ཙམ་ལས་ཤ་འགུལ་གྱི་མཉེན་ཆ་སྡུག་རུ་འགྲོ་གི་ཡོད་པ་ཅིག་རེད། གསུམ་པ། ལུས་ཀྱི་ཚུགས་ཀ་ཧ་ཅང་ཡག་པོ་ཆགས་པ། མི་ཡི་མགོ་རིལ་རིལ་འདི་ལྗིད་ཁོག་ཆེན་པོ་ཡོད་པའི་ལུས་ཀྱི་ཆ་ཤས་ཤིག་ཡིན་ཅིང། ལུས་ཚུགས་ཀ་དྲང་པོ་མིན་ན་འདི་ཡིས་མིའི་སྐེའམ་མཇིང་པ་ལ་སྐྱོན་བཟོ་གི་ཡོད་པ་རེད། འོན་ཀྱང་ལུས་ཀྱི་ཚུགས་ཀ་དྲང་པོ་ཆགས་ན། མིའི་མགོ་སྒལ་ཚིགས་ཐོག་ལ་དྲང་པོ་སྲོང་ཐུབ་ཀྱི་ཡོད་པ་ལ་བརྟེན་ནས་སྐེ་ཡི་ཤ་འགུལ་དང་ནུས་པ་སླར་གསོ་ཐུབ་ཀྱི་ཡོད་པ་རེད། འོན་ཀྱང་ཁྱོད་ཀྱི་མགོ་མདུན་ཕྱོགས་སུ་ཨིན་ཆི་རེ་གཉིས་བཀུག་ན། དེ་ཡིས་སྐེ་ལ་གནོན་ཤུགས་ཆེན་པོ་སྤྲོད་ཀྱི་ཡོད་པ་རེད། དེ་ལྟ་བུའི་ལུས་ཀྱི་སྟངས་ཀ་དེ་ཡར་ལངས་ནས་མར་མ་ཉལ་བར་བྱེད་པ་ཡིན་ན། རང་གི་ལུས་ཡོངས་ཀྱི་ནུས་པ་ལ་སྐྱོན་བཟོ་གི་ཡོད་པ་རེད། ལུས་ཀྱི་ཚུགས་ཀ་ཡག་པོ་མེད་ན་སྒལ་ཚིགས་དང་པུས་མོ། རྐང་ཚིགས་སོགས་ལ་ཡང་སྐྱོན་ཡོང་གི་ཡོད་པ་རེད། དེར་བརྟེན་ཡོ་ག་བརྒྱུད་ནས་ཁྱོད་ཀྱི་ལུས་ཀྱི་ཚུགས་ཀ་བཟང་དུ་གཏོང་རྒྱུ་དེ། ལུས་སྤྱི་ཡི་འཕྲོད་བསྟེན་དང་འབྲེལ་བ་ཡོད་པ་གཅིག་རེད། བཞི་པ། ཡོ་ག་ཡིས་ཚིགས་གཞི་སྲུང་སྐྱོབ་བྱེད་རྒྱུ་ལ་ཕན་གྱི་ཡོད་པ་རེད། ཁྱོད་ཀྱིས་ཡོ་ག་ཐེངས་རེ་བྱེད་དུས་ཁྱོད་ཀྱི་ཚིགས་གཞི་ལ་དགོས་པའི་འགུལ་སྐྱོད་ཚུལ་དང་ལྡན་པ་ཡོང་གི་ཡོད་པ་དང། དེ་ཡིས་གྲུམ་བུ་སོགས་ཀྱི་ན་ཚ་སྔོན་འགོག་བྱེད་ཀྱི་ཡོད་པ་རེད། ལྔ་པ། སྒལ་ཚིགས་སྲུང་སྐྱོབ་བྱེད་པ། སྒལ་ཚིགས་ནི་རུས་ལྷུ་དུ་མ་ལས་གྲུབ་པ་ཞིག་ཡིན་པ་དང། རུས་ལྷུ་རེ་རེའི་བར་ལ་རྩ་མང་པོ་ཡོད་པ་ལ་བརྟེན་ནས། གལ་ཏེ་རུས་ལྷུ་དེ་རྣམས་གྲ་འགྲིག་པོ་མེད་པ་ཆགས་པ་ཡིན་ན་དེའི་བར་ལ་ཡོད་པའི་རྩ་ལ་སྐྱོན་བྱེད་ཀྱི་ཡོད་པ་རེད། གལ་ཏེ་རང་གིས་ཡོ་ག་ཡི་སྟངས་ཟེར་བ་ལུས་སྦྱོང་གི་ཚུགས་ཀ་རེ་རེའི་སྟངས་ཀྱི་ཁྲོད་ལས། ལུས་མདུན་དུ་བཀུག་པ་དང་རྒྱབ་ཏུ་བཀུག་པ། ལུས་གཅུ་བ་སོགས་ཀྱི་སྟངས་རྣམས་མ་ནོར་བར་བྱས་ཚེ། དེ་ཡིས་སྒལ་ཚིགས་ཀྱི་རུས་ལྷུ་རྣམས་དྲང་ཚུགས་སུ་གནས་པར་བྱས་པ་མ་ཚད། དེ་རྣམས་ཀྱི་ནུས་པ་གོང་འཕེལ་གཏོང་གི་ཡོད་པ་རེད། དྲུག་པ། རུས་པ་ཡི་འཕྲོད་བསྟེན་བཟང་དུ་གཏོང་བ། སྤྱིར་རུས་པ་ལ་བརྡབ་གསིག་ཐེབས་པའི་ལུས་རྩལ་ཚང་མ་ཡིས། རུས་ཟུངས་མཐུག་ཏུ་བཏང་ནས་རུས་པའི་འཕྲོད་བསྟེན་བཟང་དུ་གཏོང་གི་ཡོད་པ་ཡོངས་གྲགས་ཤིག་ཡིན་པ་དང། ཡོ་ག་ཡི་སྟངས་མང་པོ་ཞིག་གིས་རུས་པ་ཡི་འཕྲོད་བསྟེན་རྒྱས་པ་ལ་ཕན་གྱི་ཡོད་པ་རེད། དེ་ཡང་དཔུང་པ་དང་ལག་པ་སོགས་ཀྱི་རུས་པ་མཁྲེགས་ཏུ་གཏོང་གི་ཡོད་པ་རེད། ཞིབ་འཇུག་པ་འགའ་ཤས་ཀྱིས་ཤེས་རྟོགས་བྱུང་བ་ལྟར་ན། རུས་པ་ལ་དགོས་པའི་རྫས་ཁཱལ་སིའམ་ཟེར་བ་དེ་རུས་པའི་ནང་གནས་པར་བྱེད་པ་ལ་ཡང་ཡོ་ག་ཡིས་ཕན་གྱི་ཡོད་པ་རེད་འདུག་བདུན་པ། ཁྲག་འཁོར་རྒྱུག་བཟང་དུ་གཏོང་བ། ཡོ་ག་ཡིས་ཁྲག་གི་འཁོར་རྒྱུག་ཡག་ཏུ་གཏོང་བ་དང་ལྷག་པར་དུ་སྙིང་དང་ཐག་རིང་བའི་རྐང་པ་དང་ལག་པ་སོགས་ལ་ཁྲག་འཁོར་རྒྱུག་ཡོང་རྒྱུ་ལ་ཡར་རྒྱས་གཏོང་ཐུབ་ཀྱི་ཡོད་པ་རེད། དེ་བཞིན་དུ་ཁྲག་གི་ཕུང་ཕྲ་ལ་ཡང་དགོས་པའི་དབུགས་རླུང་མང་དུ་སྤྲོད་ཀྱི་ཡོད་ཅིང། དེ་ཡིས་ལུས་སྤྱི་ཡི་ནུས་པ་ཆེ་རུ་འགྲོ་གི་ཡོད་པ་རེད། ཡོ་ག་ཡི་སྟངས་མང་པོ་ཞིག་གིས་ལུས་ཀྱི་དོན་སྣོད་ཁག་དང་ཀླད་པ་ལ་ཁྲག་གི་དགོས་མཁོ་ཡག་ཏུ་བཏང་བ་མ་ཚད། སྙིང་གི་ཁྲག་རྩ་འགག་པའི་ཉེན་ཁ་ཆུང་དུ་བཏང་བ་དང། ཁྲག་རྩ་གཤོང་བ་སོགས་ཀྱི་ནུས་པ་ཐོན་གྱི་ཡོད་པ་རེད། བརྒྱད་པ། ལུས་ནང་གི་ཆུ་སེར་གཤོང་བ་དང། ལུས་ཟུངས་ཀྱི་ནུས་པ་ཆེ་རུ་གཏོང་བ། དེ་ཡང་ཡོ་ག་བྱེད་དུས་ལུས་ནང་གི་ཆུ་སེར་བཤངས་ནས་ལུས་ཟུངས་ཀྱི་ནུས་པ་རྒྱས་པ་དེ་ཡིས། ཕུང་ཕྲ་རྙིང་པ་རྣམས་མེད་པ་བཟོ་བ་དང། སྐྲན་ན་བའི་རྐྱེན་བྱེད་པའི་ཕུང་ཕྲ་རྩ་མེད་བཟོ་བ། ལུས་ནང་ཕུང་གསོག་ཐེབས་པའི་དུག་རྫས་རིགས་གཙང་མ་བཟོ་བ་སོགས་ཀྱི་ནུས་པ་ཐོན་གྱི་ཡོད་པ་རེད། དགུ་པ་དང་བཅུ་པ། སྙིང་གི་འཕར་ཚད་གོང་དུ་འཕེལ་བ་དང། ཁྲག་ཤེད་ཆུང་དུ་གཏོང་ཐུབ་པ། ཡོ་ག་ཡིས་སྤྱི་དང་སྙིང་གི་འཕར་ཚད་མགྱོགས་སུ་བཏང་ནས་སྙིང་མི་འགག་པ་ལ་ཕན་གྱི་ཐོགས་ཀྱི་ཡོད་པ་དང། དེ་དང་ཆབས་ཅིག་ཏུ་ཁྲག་ཤེད་ཆུང་དུ་བཏང་ནས་ཁྲག་རྩ་སྲུང་སྐྱོབ་བྱེད་ཐུབ་ཀྱི་ཡོད་པ་རེད། ཞིབ་འཇུག་པ་མང་པོ་ཡིས་ཐུན་མོང་གི་ངོས་འཛིན་བྱུང་བར་གཞིགས་ལ། ཡོ་ག་ཡིས་ལུས་སེམས་གཉིས་ཀ་ལྷོད་དུ་གཏོང་བའི་བརྒྱུད་ནས་ལུས་ཀྱི་ཁྲག་ཤེད་དམའ་རུ་གཏོང་ཐུབ་ཀྱི་ཡོད་པ་རེད། ཡོ་ག་ཡི་སྟངས་ཀྱི་གྲས་སུ། Savasana འམ་ཕུང་པོ་ཡི་སྟངས་ཟེར་བའི་ལུས་གཡོ་འགུལ་གང་ཡང་མི་བྱེད་པར་བྱེད་པའི་སྟངས་དེ་ཁོ་ན་ཡིས་ཀྱང་ཁྲག་ཤེད་ཀྱི་ན་ཚ་ཡོད་མཁན་ཚོའི་ཁྲག་ཤེད་དམའ་རུ་གཏོང་ཐུབ་ཀྱི་ཡོད་པ། དབྱིན་ཡུལ་གྱི་ཞིབ་འཇུག་པ་ཁག་གཉིས་ཀྱིས་ངོས་འཛིན་བྱུང་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཐེངས་འདིའི་དུས་ཚོད་ཀྱི་ཆ་ནས་ལེ་ཚན་དེ་འདི་ནས་མཚམས་འཇོག་ཞུ་གི་ཡིན། ལེ་ཚན་རྗེས་མ་ཡི་ནང་ལ་མུ་མཐུད་ནས་ཡོ་ག་ཡི་ཕན་ནུས་སྐོར་ལ་སྙན་སྒྲོན་ཞུ་རྒྱུ་ཡིན། དེ་རིང་རྒྱལ་སྤྱི་ཡི་ཡོ་ག་ཉིན་མོ་ལ་ཁྱེད་ལ་སྐུ་ཁམས་བཟང་བའི་སྨོན་འདུན་དང་འཚམས་འདྲི་ཞུ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན།